ཉེ་ཆར་བོད་ནང་གི་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་བྲག་དཀར་རྫོང་གི་མངའ་ཁོངས་ཀྱི་བོད་མི་ཁག་ཅིག་གིས་ཁྲིམས་མཐུན་གྱི་ཐོག་ནས་རྒྱ་ནག་གི་ཕྱི་སྐྱོད་ལམ་ཡིག་བཟོས་ཏེ་སིང་ག་ཕོར་དང་ཐེ་ལན་གྱི་རྒྱལ་ཁབ་གཉིས་ལ་སྤྲོ་འཆམ་དུ་སོང་རྗེས་བལ་ཡུལ་ནང་གནས་མཇལ་དུ་འགྲོ་རྩིས་བྱས་པར་ཕྱི་སྐྱོད་ལམ་ཡིག་ཕྱིར་བསྡུ་བྱས་ཡོད་པའི་སྐོར་ལ་མིང་དངོས་སུ་བརྗོད་འདོད་མེད་མཁན་གྱི་གནས་ཚུལ་མཁོ་སྤྲོད་པ་ཞིག་གིས་འདི་ག་རླུང་འཕྲིན་ཁང་ལ་བརྗོད་དོན།

རང་གི་སྡེ་བ་ནས་བཟུང་རིམ་བཞིན་རྫོང་དང་ཁུལ་རིམ་པར་བརྒྱུད། ཡིག་ཆ་ཚང་མ་ཐོ་འགོད་བྱས་ཏེ་རྒྱ་ནག་གི་ཕྱི་སྐྱོད་ལམ་ཡིག་བཟོས་པ་ཡིན་ལ། མཐར་སིང་ག་ཕོར་དང་ཐེ་ལན་གྱི་རྒྱལ་ཁབ་གཉིས་ལ་སྤྲོ་འཆམ་དུ་སོང་ནས། ཕྱིར་རང་གི་ས་གནས་སུ་འབྱོར་མ་ཐག་བལ་ཡུལ་ནང་ཡོད་པའི་ནང་བའི་གནས་ཆེན་ཁག་ལ་མཇལ་སྐོར་ཐེངས་ཤིག་བྱེད་འདོད་ཀྱིས་འགྲོ་བའི་ལམ་ལ་ཆས་སྐབས་ས་གནས་ཉེན་རྟོག་པས་ང་ཚོའི་ལག་ནས་ཕྱི་སྐྱོད་ལམ་ཡིག་ཕྱིར་བསྡུ་བྱས་སོང་ལ། རྒྱལ་ཁབ་ཀྱི་མི་སྣས་བརྗོད་ན། གནས་སྐབས་རིང་བལ་ཡུལ་ནང་སོང་ཆོག་གི་མ་རེད་ལ། གལ་སྲིད་ངེས་པར་དུ་འགྲོ་དགོས་ན། རྒྱལ་ཁབ་ཀྱིས་ངོས་ལེན་ཡོད་པའི་ཡུལ་སྐོར་སྤྲོ་འཆམ་ལས་ཁུངས་ནང་ཐོ་འགོད་དང་ལྷན། ཡུལ་སྐོར་ལས་ཁུངས་ཀྱི་མི་སྣས་སྣེ་ཁྲིད་འོག་ཉིན་གྲངས་བཅོ་ལྔ་ཡས་མས་ལ་བལ་ཡུལ་ནང་སོང་ཆོག་གི་རེད་ལ། དེ་ཡང་ཕྱིར་རང་གནས་སུ་མ་འབྱོར་བར་དུ་ཕྱི་སྐྱོད་ལམ་ཡིག། ཡུལ་སྐོར་ལས་ཁུངས་ཀྱི་མི་སྣ་གི་ལག་ཏུ་འཛིན་དགོས་པ་ལས། དོ་བདག་སོ་སོར་མི་སྤྲོད་པ་དང། བལ་ཡུལ་དུ་སླེབས་མ་ཐག་ནས་བཟུང་ཕྱིར་རང་ཡུལ་དུ་མ་འབྱོར་བར་དུ། དོ་བདག་སོ་སོ་སྒེར་ངོས་ནས། ས་ཆ་གཞན་གང་ལ་ཡང་སོང་མི་ཆོག་པ་དང། ཐ་ན་ཆུ་ཚོད་སྐར་མ་ཁ་ཤས་ལའང་སྣེ་ཤན་པ་དང་ཁ་འབྲལ་ཆོག་གི་མ་རེད་ལ། དམིགས་བསལ་བལ་ཡུལ་ནང་ཡོད་པའི་བོད་མི་ལ་ཁ་བརྡ་དང། ཡང་ན་དངུལ་དངོས་ཕར་སྤྲོད་ཚུར་ལེན་སོགས་གང་ཡང་བྱེད་མི་ཆོག་པ་དང། གལ་སྲིད་དེ་འདྲའི་གནས་ཚུལ་ཕྲན་བུ་ཙམ་བྱུང་ཚེ་ཁྲིམས་འགལ་ནག་ཉེས་ཉེས་ཅན་དུ་འགྱུར་བ་རེད་ལ། དེར་བརྟེན་ལམ་ཡིག་ཕྱིར་བསྡུ་བྱས་པ་ཡིན་པས་མི་འགྱངས་བར་རྒྱ་ནག་གི་ལོ་གསར་བ་ཚེས་ལ་ཡོད་སྟབས། ལོ་གསར་རྗེས་སུ་འགྲོ་ཆོག་མིན་ཁོང་ཚོས་ལན་སྟེར་རྒྱུ་ཡིན་པ་མ་གཏོགས་གནས་སྐབས་རིང་བལ་ཡུལ་དུ་སོང་ཆོག་གི་མ་རེད་ཟེར། སྤྱིར་ན་ཕྱི་སྐྱོད་ལམ་ཡིག་བཟོ་རྒྱུར་ལས་སླ་བོ་ཞིག་གཏན་ནས་མ་རེད་ལ། རང་གི་ཁྱིམ་ཐོ་ནས་བཟུང་སྤྱི་དམངས་ཐོབ་ཐང་ཡི་གེ་སོགས་ཆ་རྐྱེན་ཆ་ཚང་ཚང་དགོས་པ་མ་ཟད། ཁྲིམས་འགལ་ནག་ཉེས་ཅི་ཡང་མེད་པའི་མི་ཞིག་ཡིན་དགོས་ཀྱི་འདུག་ལ། དམིགས་བསལ་རྒྱལ་ཁབ་ཀྱི་གཞུང་གི་ལས་བྱེད་པ་མི་གཉིས་ཙམ་གྱིས་ངེས་པར་དུ་ཁག་ཐེག་འགན་ལེན་བྱེད་དགོས་ཀྱི་འདུག། གཙོ་བོ་མི་འདི་ལ་རྒྱལ་ཁབ་གཞུང་གིས་ཕྱི་སྐྱོད་ལམ་ཡིག་སྤྲད་པ་ཡིན་ན། དེང་ཕྱིན་རྒྱལ་ཁབ་ཀྱི་ཁྲིམས་དང་འགལ་བའི་ལས་ཀ་སྣ་གཅིག་ཀྱང་མི་བྱེད་པ་དང། གལ་སྲིད་མི་འདིས་ཕྱི་སྐྱོད་ལམ་ཡིག་སྟེང་རྒྱལ་ཁབ་གཞན་ལ་སོང་ནས་ཁྲིམས་འགལ་ནག་ཉེས་བྱས་པ་ཡིན་ན། འགན་ལེན་བྱེད་མཁན་དོ་བདག་ཁོང་རྣམ་པ་གཉིས་རྒྱལ་ཁབ་ཀྱི་ལས་གནས་ཚུན་ཕྱིར་འཕུད་གཏོང་ཆོག་ཅེས་ཁས་ལེན་བྱེད་དགོས་པ་མ་ཟད། ཁས་ལེན་བྱེད་མཁན་གྱི་ཐོབ་ཐང་ཡི་གེ་དང་འདྲ་པར་བཅས་པར་བཤུས་བརྒྱབ་ནས་གཞུང་གི་ལས་ཁུངས་ལ་སྤྲོད་དགོས་ཀྱི་འདུག་སྤྱིར་བཏང་གི་མང་ཚོགས་ཤིག་དང་དམིགས་བསལ་བོད་མི་ཞིག་ལ་མཚོན་ན། ཕྱི་སྐྱོད་ལམ་ཡིག་བཟོ་རྒྱུར་ཧ་ཅང་གི་དཀའ་ངལ་ཆེན་པོ་རེད་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། གནས་ཚུལ་མཁོ་སྤྲོད་པ་ཁོང་ད་ལྟ་བོད་ནང་དུ་བཞུགས་ཡོད་སྟབས། ཁོང་གི་མིང་དང་སྡེ་བའི་མིང་སོགས་དངོས་སུ་གསར་འགྱུར་ནང་འཁོད་རྒྱུར་ཉེན་ཁ་ཆེ་བའི་དབང་གིས་གནས་སྐབས་རིང་འཁོད་མེད། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།